གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
ཨོ་སི་ཁྲུ་ལི་ཡའི་སྲིད་བྱུས་ཉམས་ཞིབ་ལྟེ་གནས་ཁང་གིས་ཉེ་ཆར་མི་གྲངས་གཅིག་སྟོང་ལྷག་ལ་བསམ་ཤོག་བསྡུ་ལེན་བྱས་པའི་བརྒྱུད་ཨོ་སི་ཁྲུ་ལི་ཡའི་མང་ཚོགས་ཀྱི་ཁྲོད་དུ་གནམ་གཤིས་འགྱུར་ལྡོག་དང་མེ་སྐྱོན་གྱི་གནད་དོན་ཐད་སེམས་ཁུར་སྔར་ལས་ཆེ་བ་ཡོད་པའི་གནས་ཚུལ་ཐོན་འདུག་འདི་ལོའི་དབྱར་ཁའི་གནམ་གཤིས་མངོན་སུམ་འགྱུར་ལྡོག་དང་མེ་སྐྱོན་ཚབས་ཆེན་ཤོར་བར་བརྟེན། ཨོ་སྟྲེ་ལི་ཡའི་ནང་མང་ཚོགས་ཀྱི་ཁྲོད་ལ་གནམ་གཤིས་འགྱུར་ལྡོག་སྐོར་ལྟ་ཚུལ་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་པ་ཐོན་ཡོད་འདུག་བསམ་ཤོག་བསྡུ་རུབ་ཞིག་གི་བརྒྱུད་མི་བརྒྱ་ཆ་བདུན་ཅུ་དོན་དགུ་ཙམ་ལ་གནམ་གཤིས་འགྱུར་ལྡོག་སྐོར་སེམས་ཁུར་ཡོད་པ་ཐོན་ཡོད་པ་དང། དེ་མ་ཟད་ཨོ་སྟྲེ་ལི་ཡའི་མི་འབོར་ཕྱེད་ཀ་ཙམ་ཁོར་ཡུག་འགྱུར་ལྡོག་སྐོར་སེམས་ཁུར་ཧ་ཅང་ཆེན་པོ་ཡོད་པ་ཐོན་ཡོད་འདུག་དེ་བཞིན་མི་བརྒྱ་ཆ་བདུན་ཅུ་ཙམ་གྱིས་ཨོ་སྟྲེ་ལི་ཡའི་སྲིད་བློན་མཆོག་གིས་མེ་སྐྱོན་གྱི་ཛ་དྲག་གནས་སྟངས་ལ་ཡ་ལན་གནང་ཆེད་གནམ་གཤིས་འགྱུར་ལྡོག་དང་འབྲེལ་བའི་སྲིད་བྱུས་ལག་བསྟར་གནང་དགོས་པའི་བསམ་ཚུལ་བཏོན་ཡོད་འདུག་ཨེ་བྷོ་ནི་སྦེ་ནེད་ལགས་ནི་ཨོ་སྟྲེ་ལི་ཡའི་སྲིད་བྱུས་ཉམས་ཞིབ་ལྟེ་གནས་ཁང་གི་འགན་འཛིན་གཞོན་པ་ཡིན། ཁོང་མོས་གསུངས་དོན། People think that the scale of the response must be bigger, མང་ཚོགས་ཀྱི་ཁྲོད་ལ་ཨོ་སི་ཀྲི་ལི་ཡའི་གཞུང་གིས་གནམ་གཤིས་འགྱུར་ལྡོག་གི་གནད་དོན་ཐད་ལས་གཞི་མང་བ་དང་ཁྱབ་ཆེ་བ་སྤེལ་དགོས་པའི་རེ་འདུན་བཅངས་ཡོད་འདུག་ཨོ་སི་ཀྲི་ལི་ཡའི་གཞུང་གིས་པེ་རིས་ཚོགས་འདུའི་སྐབས་གྲོས་མཐུན་བྱུང་བ་ལྟར། ཕྱི་ལོ་ཉིས་སྟོང་སུམ་ཅུ་བར་རྫས་རླུང་འཕྲོ་གཏོང་གི་ཚད་གཞི་ཉུང་དུ་གཏོང་རྒྱུར་འབད་བརྩོན་བྱེད་ཕྱིར་གཞུང་གིས་གནམ་གཤིས་འགྱུར་ལྡོག་གི་སྲིད་ཇུས་གོང་སྤེལ་གཏང་འཆར་ཡོད་ཅེས་གསུངས་ཡོད་འདུག་རྒྱལ་ཁབ་ཁག་གི་འགོ་ཁྲིད་དང་ཚོང་ལས་ཆེ་ཁག་གི་འགན་འཛིན་རྣམས Swiss ནང World Economic Forum སྟེ་རྒྱལ་སྤྱིའི་དཔལ་འབྱོར་མདུན་སའི་ལོ་འཁོར་གྱི་ཚོགས་འདུར་བཅར་ཡོད་པ་དང་བསྟུན། མདུན་ས་དེའི་ཐོག་མར་དབུ་འཛུགས་གནང་མཁན་སྐུ་ཞབས Klaus Schwab མཆོག་གིས་ཨོ་སྟྲེ་ལི་ཡར་བྱུང་བའི་མེ་སྐྱོན་གྱི་གནོད་འཚེ་དཔེར་བཞག་པའི་ཐོག་རྒྱལ་སྤྱིའི་ནང་གནམ་གཤིས་འགྱུར་ལྡོག་སྐོར་སྲིད་ཇུས་ལག་བསྟར་དགོས་པར་ནན་སྐུལ་གནང་ཡོད་པ་རེད་འདུག་ཁོང་གིས་གསུངས་དོན། ང་ཚོའི་རྗེས་མའི་མི་རབས་རྣམས་ལ་ཁོར་ཡུག་ཧ་ཅང་རྩུབ་པས་དེར་སྡོད་མི་རུང་བ་ཆགས་པའི་ཉེན་ཁ་ཡོད། ཨོ་སྟྲེ་ལི་ཡར་བྱུང་བའི་མེ་སྐྱོན་དེ་མངོན་སུམ་གྱི་དཔེ་མཚོན་ཞིག་རེད། དེ་བཞིན་གསར་ཁང News Corp ཞེས་པའི་སྤྱི་ཁྱབ་འགན་འཛིན Rupert Murdoch ལགས་ཀྱི་བུ་ཕྲུག་ཆུང་ཤོས James Murdoch ལགས་ཀྱིས་ཨ་རིའི་གསར་ཤོག The Daily Beast ཞེས་པར་ཁོང་ཉིད་ཀྱི་ཨ་ཕའི་གསར་ཁང News Corp དང་ཨ་རིའི Fox གསར་འགྱུར་ཁང་གིས་གནམ་གཤིས་འགྱུར་ལྡོག་དེ་དངོས་བྱུང་ཞིག་མ་ཡིན་པའི་ལྟ་ཚུལ་མུ་མཐུད་འཛིན་པར་བློ་ཕམ་ཡོད་ཚུལ་བརྗོད་ཡོད་འདུག།